ལོ་ན་བཅུ་གཅིག་ཅན་གྱི་བུ་མོ་ཨར་ཏའི་ཕེ་རེ་ཛ་ལགས་ནི་ལོ་སྔོན་མའི་ཕྱི་ཟླ་དང་པོའི་ནང་ཐོག་མར་ཏོག་དབྱིབས་ནད་སྐོར་གནས་ཚུལ་གསར་འགྱུར་བརྒྱུད་ལམ་ནས་ཐོས་སྐབས། ཁོང་མོའི་རོགས་པ་མང་ཆེ་བས་དེ་ཨོ་སི་ཀྲི་ལི་ཡའི་ནང་ཡོང་གི་མ་རེད་བསམ་ཡོད་འདུག་ཁོང་མོས་གསུངས་དོན། མི་མང་ཆེ་བས་དེ་སྐོར་གསར་འགྱུར་མཐོང་སྐབས། དེ་དང་པོ་ཁྱབ་སའི་ལུང་པ་མ་གཏོགས་ཨོ་སི་ཀྲི་ལི་ཡའི་གླིང་ཕྲན་བར་དུ་ཁྱབ་བརྡལ་ཡོང་བའི་ཉེན་ཁ་མཐོང་མེད་པས་དེར་དོ་སྣང་དེ་ཙམ་བྱས་ཡོད་མ་རེད་བསམ་གྱི་འདུག་ཡིན་ནའི་མཐར་ནད་དེ་ང་ཚོའི་ལུང་པར་སླེབས་ནས་ཁྱབ་གདལ་བྱུང་བ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་ལྔ་པའི་ནང Kids Helpline ཞེས་པའི་ཉམས་ཞིབ་གནང་བར་གཞིགས་ན། ཁོང་ཚོར་རོགས་འབོད་ཆེད་ཁ་པར་བཏང་མཁན་གྱི་ཕྲུ་གུ་བརྒྱ་ཆ་སུམ་ཅུ་སོ་དགུ་ཙམ་ཞིག་ལ་སློབ་གྲྭར་བསྐྱོད་པར་སེམས་ཁྲལ་དང་དངངས་འཚབ་ཡོད་པ་ཐོན་ཡོད་འདུག Kids Helpline རོགས་འབོད་འབྲེལ་ལམ་གྱི་ལམ་སྟོན་པ་ཞིག་གིས་འགྲེལ་བརྗོད་གནང་དོན།
ད་ལྟའི་གནས་སྟངས་འོག་མི་མང་པོ་ཞིག་ལས་ཀར་བསྐྱོད་རྒྱུ་དང་ཕྲུ་གུ་མང་པོ་ཞིག་སློབ་གྲྭར་བསྐྱོད་པར་ཞེད་སྣང་བྱེད་ཀྱི་ཡོད། དེ་ནི་རྒྱུ་མཚན་ཁག་གསུམ་ལ་ཐུག་ཡོད་པ་ཡིན། རྒྱུ་མཚན་དང་པོ་དེ་ནི། མི་ཚང་མའི་སེམས་ལ་ནད་ཡམས་ཁྱབ་གདལ་རིམ་པ་གཉིས་པ་ཡོང་ནས་ནང་མི་སྤུན་མཆེད་ནད་པ་ཆགས་ཀྱི་རེད་བསམ་པའི་ཞེད་སྣང་བྱེད་ཀྱི་ཡོད། རྒྱུ་མཚན་གཉིས་པ་དེ་ནི་ནད་ཡམས་ཀྱི་རྐྱེན་པས་ང་ཚོའི་རྒྱུན་གཏན་གྱི་འཚོ་བ་དང་སློབ་གྲྭ་ཚུགས་སྟངས་ལ་འགྱུར་བ་ཆེན་པོ་འགྲོ་འཆར་ཡོད་པས་ལམ་སྲོལ་གསར་པ་དེ་དང་བསྟུན་པར་སེམས་ཁྲལ་ཡོད། མཐར་རྒྱུ་མཚན་གསུམ་པ་དེ་ནི་མི་མང་པོ་ཞིག་ལ་ཁྱིམ་ནས་ལས་ཀ་བྱེད་པ་དང་སློབ་སྦྱོང་བྱེད་སྐབས་ཉམས་མྱོང་ཡག་པོའི་ཆ་བྱུང་ཡོད་པར་བརྟེན་དེ་མེད་པ་ཆགས་ངེས་རེད་བསམ་པའི་སེམས་འཚབ་ཡོད། དེ་ཡང། གྲོང་ཁྱེར Perth ནང་ཡོད་པའི Telethon Kids Institute ཞེས་པའི་ཕྲུ་གུའི་འགོས་ནད་ཀྱི་ནད་རིགས་ཐོག་ཆེད་ལས་མཁས་པ་སློབ་དཔོན་ཨ་ཤ་བྷོ་ཝེན་ལགས་ཀྱིས་ཏོག་དབྱིབས་ནད་ཁྱབ་ནས་ལོ་གཅིག་རིང་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་སུ་སློབ་གྲྭ་ཡོངས་ཀྱི་འཛིན་སྐྱོང་དང་སློབ་ཁྲིད་བྱེད་ཕྱོགས་ལ་འགྱུར་བ་ཆེན་པོ་བཏང་ཡོད་པ་མ་ཟད་སློབ་གྲྭའི་ནང་ནད་ཁྱབ་གདལ་མི་ཡོང་བའི་ཐབས་ཤེས་གང་ཐུབ་བྱས་ཡོད་ཅེས་ཁོང་གིས་གསུངས་དོན། སློབ་གྲྭའི་ས་ཁུལ་ནང་མི་རྒན་པ་བསྐྱོད་མི་ཆོག་པའི་དམ་བསྒྲགས་བྱེད་རྒྱུ་དང། སློབ་ཕྲུག་རྣམས་སློབ་གྲྭར་ཡོད་སྐབས་ལག་པ་བཀྲུ་རྒྱུ་དང། གྲུ་མའི་ནང་གློ་དང་ཧབ་སྦྲིད་རྒྱག་རྒྱུ། བཙོག་ཕྱིས་ཤོག་བུའི་ནང་ཧབ་སྦྲིད་རྒྱག་རྗེས་གད་སྙིགས་བླུགས་སྣོད་ནང་གཡུག་རྒྱུ་སོགས་ཀྱི་གཙང་སྦྲའི་གོམས་གཤིས་འཇགས་པ་གནང་དགོས། ཡང་སིཌ་ནི་ན་ཡོད་པའི་ཕྲུ་གུའི་ཆེད་ལས་སྨན་པ་འབུམ་རམས་པ Archana Koirala ལགས་ཀྱིས་ཉམས་ཞིབ་བརྒྱུད། སློབ་གྲྭ་དང། བུ་བཅོལ་ཁང་སོགས་ནང་སྤྱི་ཚོགས་རྒྱང་བཀྱེད་དེ་ཙམ་མ་བྱས་ན་ཡང། ནད་ཕན་ཚུན་ཁྱབ་པའི་ཉེན་ཁ་དེ་ཙམ་མེད་པ་ཐོན་ཡོད་འདུག། ཁོ་མོས་གསུངས་དོན། དེར་བརྟེན་ང་ཚོས་ད་ཆ་སློབ་གྲྭའི་ནང་ཕྲུ་གུ་ཚོར་སྤྱི་ཚོགས་རྒྱང་བཀྱེད་དགོས་པའི་ལམ་སྟོན་བྱེད་ཀྱི་མེད། དེ་ནི་ཕྲུ་གུ་རྣམས་རྩེད་མོ་རྩེ་སྐབས་ལག་བསྟར་བྱེད་རྒྱུ་ཁག་པོ་ཞིག་ཆགས་ཡོད། དེ་བཞིན་ཨོས་ཏྲེ་ལི་ཡའི་འཕྲོད་བསྟེན་ལྷན་ཁང་གི་དྲ་ཚིགས་ཐོག་ཏུ་ཏོག་དབྱིབས་ནད་པ་བརྒྱ་ཆ་བཞི་ཚེག་ལྔ་ཙམ་ཞིག་སློབ་གྲྭར་བསྐྱོད་མཁན་ཕྲུ་གུ་ཡིན་པ་ཐོན་ཡོད་པ་བཀོད་ཡོད་འདུག། ཕྲུ་གུའི་ཆེད་ལས་སྨན་པ་པོ་ཝུན་ལགས་ཀྱིས་གནང་བའི་ཉམས་ཞིབ་ལ་གཞིགས་ན་ནིའུ་སའུཐ་ཝེལ་མངའ་སྡེའི་སློབ་གྲྭ་ཁག་ནང་ཏོག་དབྱིབས་ནད་ཁྱབ་གདལ་ཉུང་ཤས་བྱུང་ཡོད་པ་ཐོན་ཡོད་འདུག་ཁོང་གིས་གསུངས་དོན།
Children Under Ten།
ལོ་བཅུ་མན་ཆད་གྱི་ཕྲུ་གུ་རྣམས་ལ་ཏོག་དབྱིབས་ནད་འགོས་པའི་ཉེན་ཁ་ཆུང་བ་ཡོད་པ་མ་ཟད། ཁོང་ཚོ་བརྒྱུད་མི་གཞན་ལ་ཁྱབ་གདལ་བྱུང་བའི་ཉེན་ཁ་དེ་བས་ཆུང་བ་ཡོད། དེ་ཁོང་ཚོར་ནད་དེ་འགོས་མི་ཐུབ་པ་རེད་ཟེར་གྱི་མེད། འགོས་པའི་ཉེན་ཁ་ཧ་ཅང་ཆུང་བ་ཡོད་པ་ཤེས་ཀྱི་ཡོད། དེ་ནི་ཕྲུ་གུ་ཆེ་བ་དཔེར་ན་སློབ་འབྲིང་དང། སློབ་ཆེན། དེ་ནས་འཛིང་རིམ་བཅུ་གཉིས་ཐོན་སྐབས་ནད་དེ་འགོས་པའི་ཉེན་ཁ་ཇེ་ཆེར་འགྲོ་ཡི་ཡོད། དེར་བརྟེན་ཆེད་ལས་སྨན་པ་ཁོ་རེ་ལ་ལགས་ཀྱིས། ལོ་བཅུ་གཉིས་ཡན་ཆད་གྱི་ཕྲུ་གུ་རྣམས་སྤྱི་དམངས་ཀྱི་རླངས་འཁོར་བེད་སྤྱོད་བྱེད་སྐབས་ཁ་རས་གོན་པར་ལམ་སྟོན་གནང་ཡོད་འདུག་ཁོང་གིས་གསུངས་དོན།

ད་ལྟའི་ཆར་ཁོ་མོའི་སེམས་འཚབ་ཆེ་ཤོས་ནི་ཕྱི་རྒྱལ་ཁག་ནས་བྱུང་བའི་ཏོག་དབྱིབས་ནད་འགྱུར་བའི་རང་བཞིན་ཞིག་ཡོང་གི་ཡོད་པ་དེ་མི་ཚོགས་ནང་ཁྱབ་མི་ཡོང་བསམ་པ་དེ་ཡིན་འདུག་ཁོང་གིས་གསུངས་དོན། trying to protect kids at all། ད་ལྟ་ནས་ཕྲུ་གུ་ཚོར་ཁ་རས་གྱོན་པའི་གོམས་གཤིས་སྤྲད་ནས་ཕྱིས་སུ་གནས་སྟངས་ཛ་དྲག་སྐབས་ནད་འགོས་ཁྱབ་སྔོན་འགོག་ལ་ཕན་ངེས་རེད། དེར་བརྟེན་ད་ལྟ་ཕྲུ་གུ་ཚོས་སློབ་གྲྭའི་ནང་ཁ་རས་གྱོན་དགོས་པ་མེད་ཀྱང་གནས་སྟངས་འགྱུར་བ་ག་དུས་ཡིན་ནའི་འགྲོ་སྲིད་པས་ང་ཚོས་དོ་སྣང་སྔར་ལས་ཆེ་བ་བྱེད་དགོས། ཡང་ཡུ་ན་ཆའོ་ལགས་ནི་ཐའེ་ཝན་ལ་སྐྱེས་པ་ཡིན་པ་དང་ཁོ་མོར་ཕྲུ་གུ་གཉིས་ཡོད་པ་ཡིན་འདུག་ཁོ་མོས་རང་ཉིད་ཀྱི་ཕྲུ་གུ་གཉིས་ཀར་སྤྱི་དམངས་ཀྱི་ཁྲོད་དུ་སྐྱོད་སྐབས་ཁ་རས་གྱོན་པའི་གོམས་གཤིས་སྦྱར་ཡོད་ཅེས་ཁོ་མོས་གསུངས་དོན།
ངའི་བསམ་པར་སྐབས་རེ་བཀའ་བརྩི་དང་ལེན་བྱེད་པར་སྐྱོན་གང་ཡང་མཐོང་གི་མི་འདུག་ང་རང་ཐའེ་ཝན་གྱིས་ཏོག་དབྱིབས་ནད་དེར་དམག་ལ་འཐབ་རྩོད་བྱེད་པ་བཞིན་གདོང་ལེན་བྱེད་ཚུལ་དེ་ཡག་པོ་ཞིག་མཐོང་གི་འདུག་ངའི་ཕྲུ་གུ་གཉིས་ལ་ཁ་རས་གྱོན་ན་སོ་སོ་ཙམ་མ་ཟད་ཉེ་འཁོར་གྱི་མི་ཚང་མའི་བདེ་འཇགས་ལ་ཕན་གྱི་ཡོད་ཚུལ་ནན་པོ་བཤད་ཀྱི་ཡོད། ང་ཚོ་ཚང་མར་འགན་འཁྲི་ཡོད་པས་ཁ་རས་གྱོན་རྒྱུ་དེ་ནི་བཀུར་འོས་པའི་བྱ་སྤྱོད་ཅིག་རེད་ཅེས་ཕྲུ་གུ་གཉིས་ལ་སློབ་སྟོན་ཡང་སེ་བྱེད་ཀྱི་ཡོད། སྤྱིར་ཨོ་སི་ཀྲེ་ལི་ཡའི་མི་མང་གི་ཁྲོད་དུ་ནམ་རྒྱུན་ཁང་པའི་ཕྱིར་སྐྱོད་སྐབས་ཁ་རས་གྱོན་སྲོལ་གྱི་གོམས་གཤིས་མེད་པར་བརྟེན་སྦིས་སྤེན་ནས་ཡིན་པའི་ཕྲུ་གུའི་སྨན་ཞབས་པ Julian ལགས་ཀྱིས་ཕ་མ་ཚོས་རང་ཁྱིམ་དུ་ཕྲུ་གུ་ཚོར་ཁ་རས་གོན་པའི་གནས་སྟངས་བྱུང་ཚེ་ཇི་ལྟར་བྱེད་དགོས་པ་འཁྲབ་སྟོན་བྱེད་པར་ལམ་སྟོན་གནང་དོན།
Let's just have a play around and see how it goes. ཁྱེད་ཀྱིས་འཁྲབ་སྟོན་བརྒྱུད་ཕ་མ་གཉིས་ཀྱིས་ཁ་རས་ཇི་ལྟར་གོན་དགོས་པ་དཔེ་སྟོན་གནང་དགོས། གང་ཡིན་ཟེར་ན་སྤྱིར་ཕྲུ་གུ་ཚོ་ཞྭ་མོ་གོན་རྒྱུ་དགའ་པོ་མེད་པས་ཁ་རས་གོན་རྒྱུ་ནི་དེ་བས་དགའ་མོས་བྱེད་ཀྱི་མ་རེད། ཡང་ཆེད་ལས་སྨན་པ Bowen ལགས་ཀྱིས་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུར་ཁ་རས་ཇི་ལྟར་གོན་དགོས་པ་དང།

དེ་བཞིན་སྨན་ཞབས་པ་ཇུ་ལི་ཡན་ལགས་ཀྱིས་ཕྲུ་གུ་ཆུང་བ་རྣམས་ཁ་རས་གྱོན་རྒྱུ་ལས་ལག་པའི་གཙང་སྦྲ་བྱེད་རྒྱུ་གལ་ཆེ་བ་ཡིན་པ་དང་གལ་ཏེ་ཕྲུ་གུ་ཞིག་ལ་ཆམ་པའི་ནད་རྟགས་ཡོད་ཚེ་སློབ་གྲྭར་མངགས་མི་རུང་ཞེས་ཁོང་གིས་གསུངས་དོན། Don't be sending sick children to school. ཁྱེད་ཀྱི་ཕྲུ་གུ་ལ་ཏོག་དབྱིབས་མ་ཡིན་པའི་ཆམ་ནད་ཀྱི་ནད་རྟགས་ཡོད་ཀྱང་སློབ་གྲྭར་མངགས་ན་ལེགས་པོ་མེད། གང་ཡིན་ཟེར་ན་ཆམ་ནད་ཕྲུ་གུ་གཞན་ལ་འགོས་པ་ཡིན་ན་ཕྲུ་གུ་དེའི་ལུས་པོའི་ནད་འགོག་ནུས་སྟོབས་ཞན་པོ་ཆགས་ནས་ནད་གཞན་འགོས་སླ་བ་འགྱུར་ངེས་རེད། ཡང། བུ་མོ་པེ་རིས་ལགས་ནི་ད་ལོར་འཛིན་རིམ་དྲུག་པར་བསྐྱོད་ཀྱི་ཡོད་པ་དང་ཁོ་མོ་སློབ་གྲྭ་གསར་པ་ཞིག་ཏུ་བསྐྱོད་ཀྱི་ཡོད་པས་གྲོགས་གསར་པ་དང་ཐུག་པའི་རེ་བ་བྱེད་ཀྱི་ཡོད་འདུག་ཁོ་མོས་སློབ་གྲྭའི་ནང་གྲོགས་གསར་པ་དང་འབྲེལ་བ་ཆགས་པར་ལམ་སྟོན་གནང་དོན། You can go to like after school. སློབ་གྲྭ་གྲོལ་རྗེས་རྩེད་རིགས་དང་སྒྱུ་རྩལ་གྱི་སློབ་ཚན་ནང་འཛུལ་ཞུགས་བྱས་པ་ཡིན་ན། སློབ་ཕྲུག་གཞན་དང་ངོ་ཤེས་བྱེད་པའི་གོ་སྐབས་ཡོད། དེ་ལྟར་མ་བྱུང་ན་ཡང་ཁྱེད་ལ་གྲོགས་པོ་གཞན་ཡོད་ཡོད་པ་རེད། དེ་བཞིན་ཁོ་མོ་ནད་ཡམས་ཀྱི་རྐྱེན་པས་དམ་བསྒྲགས་ཀྱིས་ཁྱིམ་ནས་སློབ་ཚན་ཚུགས་སྐབས་ཡང་དྲ་ཐོག་བརྒྱུད་གྲོགས་པོ་གྲོགས་མོ་དང་འབྲེལ་གཏུག་མུ་མཐུད་བྱས་པ་ཡིན་ཞེས་ཁོ་མོས་གསུངས་དོན། ང་རང་གྲོགས་པོ་གྲོགས་མོ་དང་དྲ་ཐོག་བརྒྱུད་འབྲེལ་བ་བྱས་ནས་ཁོ་ཚོའི་བདེ་འཇགས་དྲི་བ་དང་སྐད་ཆ་བཤད་པ་སོགས་རྒྱུན་གཏན་བཞིན་འབྲེལ་བ་བྱེད་རྒྱུ་བྱུང། དེ་བཞིན་ཆེད་ལས་སྨན་པ་ཁོ་རེ་ལ་ལགས་ཀྱིས་སློབ་ཆེན་གྱི་སློབ་ཕྲུག་རྣམས་ཀྱི་ཁྲོད་དུ། ཏོག་དབྱིབས་ནད་འགོས་པའི་ཞེད་སྣང་ཡོད་ཚེ་རང་ཉིད་ནམ་རྒྱུན་འཁྱམ་རོགས་གྲོགས་པོ་གཅིག་པ་དང་འཁྱམ་དགོས་ཞེས་ཁོང་གིས་གསུངས་དོན། Adolescents want to hang out. ད་ལྟའི་གནས་སྟངས་འོག་སློབ་གྲོགས་རུ་ཁག་གཅིག་རང་དང་མཉམ་དུ་འཁྱམ་པ་ཡིན་ན་ཉེན་ཁ་ཆུང་བ་ཡོད། ཏོག་དབྱིབས་ནད་སྐོར་གནས་ཚུལ་དང་འཕྲོད་བསྟེན་ལམ་སྟོན་གསར་པའི་ཆེད་ཨོ་སི་ཀྲི་ལི་ཡའི་གཞུང་གི་དྲ་ཚིགས་ཁ་བྱང www dot australia dot gov dot au ཐོག་བསྐྱོད་གནང་རོགས། དེ་བཞིན་ཁྱེད་ཀྱིས་རྒྱལ་ཡོངས་སུ་ཏོག་དབྱིབས་ནད་སྐོར་རོགས་འབོད་འབྲེལ་ལམ་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས་ཀླད་ཀོར་ཀླད་ཀོར་བརྒྱད་ཀླད་ཀོར་ལ་འབྲེལ་བ་གནང་རོགས། ལོ་ཉི་རྩ་ལྔ་མན་ཅན་གྱི་ཕྲུ་གུ་དང་གཞོན་སྐྱེས་ཚོར་སེམས་ཁམས་ཀྱི་འཕྲོད་བསྟེན་ཆེད་རོགས་སྐྱོར་དགོས་ཚེ་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར་ལྔ་ལྔ་གཅིག་བརྒྱད་ཀླད་ཀོར་ཀླད་ཀོར་ཐོག Kids Helpline ལ་འབྲེལ་བ་གནང་རོགས། ཡང་སྐད་སྒྱུར་བའི་ཞབས་ཞུ་ཆེད་ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་འབྲེལ་བ་གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།